བཀྲ་ཤིས་བདེ་ལེགས་ང་ཚེ་བརྟན་ཆོས་སྒྲོན་ཡིན། དེ་རིང་འཇིག་རྟེན་ཁམས་དང་ང་ཚོའི་མ་འོངས་པ་ཞེས་པའི་ལེ་ཚན་འདིའི་ནང་ལ་ཡང། འཛམ་གླིང་ནང་ལ་སྲོག་ཆགས་མང་པོ་ཡོད་པའི་ནང་ནས་ཨ་ནི་ག་རེ་ཞུ་དགོས་རེད་ད་གཅིག་གི་མིག་གིས་ལྟ་དུས་རྩ་ནས་མཐོང་མི་འདོད་པ་དང་མཐོང་པ་དང་སེམས་ནང་ལ་ཡ་ཞེད་སྣང་དངངས་སྐྲག་སླེབས་ཡ་འདྲ་བོ་དེ་འདྲས་ཀྱི་ད་སྲོག་ཆགས་སྦྲུལ། ད་ཨིན་ཇིའི་སྐད་ལ་ཡིན་ན་ང་ཚོས Snake ཟེར་གྱི་རེད་བ་འདིའི་སྐོར་ལ་ཡང་བཀའ་མོལ་ཞུ་གི་ཡིན་གང་ཡིན་ཟེར་ན་སྲོག་ཆགས་འདི་ཅིག་ད་ང་རང་ཚོས་མཐོང་བདེ་བོ་ཡོད་མེད་དང་དེ་འབྲེལ་གྱི་བསམ་བློ་མ་བཏང་བ་བྱས་ཏོག་ཙམ་ཁོར་ཡུག་རང་ལ་བསམ་བློ་བཏང་བ་ཡིན་ན་སྲོག་ཆགས་འདི་ཅིག་སྣོད་བཅུད་རྟེན་འབྲེལ་ནང་ལ་ཡང་མེད་དུ་མི་རུང་བ་ཞིག་ཏུ་གྱུར་ཡོད་རེད་བྱས་ཙང་ང་ཚོས་དེ་རིང་ལེ་ཚན་འདིའི་ཐོག་ལ་ཡང་བཀའ་མོལ་གནང་མཁན་ངའི་ལས་རོགས་བཀྲ་ཤིས་དབང་ཕྱུག་ལགས་འདིར་ཕེབས་ཡོད་བཀྲ་ཤིས་དབང་ཕྱུག་ལགས་སྐུ་ཁམས་བཟང། ཧཱུྃ།
ལགས་འོ་བཀྲ་ཤིས་དབང་ཕྱུག་ལགས་ད་ཅིག་ང་རང་ཚོའི་ག་རེ་ཞུ་དགོས་རེད་ཚང་མའི་བསམ་བློའི་ནང་ཡོད་པ་ནང་བཞིན་རེད་སྦྲུལ་ཟེར་ཡ་ཨ་ནི་སྲོག་ཆགས་དེ་འཇིག་རྟེན་ཁམས་ཀྱི་སྟེང་དུ་ཡ་སྣོད་བཅུད་རྟེན་འབྲེལ་ནང་ལ་ཡ་མེད་དུ་མི་རུང་བ་ཞིག་ཆགས་ཡོད་རེད་ཁོ་རང་ཁོ་རང་ཡ་ཅིག་སོ་སོའི་ད་ཅིག་ག་རེ་ཞུ་དགོས་རེད་ལས་ཀའི་ཐོག་ནས་དཔེ་གལ་ཆེན་པོ་ཅིག་ཆགས་ཡོད་རེད་ཁོར་ཡུག་ནང་ལ་བྱས་ཙང་ད་ང་རང་ཚོ་འདྲ་བོ་ཆ་བཞག་པ་ཡིན་ན་རྒྱུན་དུ་ཅིག་ཚན་རིག་ཉམས་ཞིབ་རེད་འདི་བ་ཅིག་ག་རེ་གསར་གཏོད་ལས་ཀའི་ཐོག་ལ་སོ་སོ་ལ། དབྱིངས་དང་དོ་སྣང་ཡོད་མཁན་ཅིག་ཡིན་པ་ང་ཤེས་ཀྱི་ཡོད། ཡིན་ནས་དེ་རིང་ངེད་ཅག་ཁྱེད་རང་གིས། ཅིག། སྦྲུལ་གྱི་ཐོག་ལ་ཡང་ཉམས་ཞིབ་ཅིག་གནང་འདུག་བ་འཛམ་བུ་གླིང་ནང་སྦྲུལ་ག་ཚོད་ཡོད་རེད་སྦྲུལ་འདི་ཚོའི་ནུས་པ་ག་འདྲས་ཡོད་རེད་གནོད་སྐྱེལ་མཁན་དང་མ་སྐྱེལ་མཁན་ག་ཚོད་ཡོད་རེད། ཅིག་དེ་འདྲའི་ཐོག་ལ་ཉམས་ཞིབ་ཅིག་གནང་ཤག་ངས་འདི། གོ་ཐོས་བྱུང་བྱས་ཙང་འདི་ཉམས་ཞིབ་འདི་འདྲས་ཅིག་གནང་དགོས་ཡག་འདི་རྒྱུ་མཚན་ག་རེ་ཡིན། ལགས་འོ། ཐོག་མར་ད་ལྟ་ཚེ་བརྟན་ཆོས་སྒྲོན་ལགས་ཀྱི་ལེ་ཚན་དེ་ལ་ཡ་གཅིག་གོ་སྐབས་གནང་བ་ཐུགས་རྗེ་ཆེ་ཞུ་བ་ཡིན། ཨང་ཇི་ལྟར་ལའང་སྦྲུལ་གྱི་ཐད་ལ་ད་གཅིག་ང་རང་སློབ་སྦྱོང་བྱེད་རྒྱུ་དང་ཡང་དེ་འདྲའི་ཆེད་ལས་པ་དེ་འདྲ་རྩ་ནས་མེད་རེད་བ། གཅིག་ང་རང་ད་ལྟ་དོ་སྣང་དང་དབྱིངས་རེད། ཨ་ནི་དམིགས་བསལ་གྱིས་ད་དེ་སྔ་ང་རང་བསྡད་ས་དེ་མང་ཆེ་ཅིག་ད་གྲོང་ཁྱེར་ནང་བསྡད་རེད་བ། ཨ་ནི་ཕྱིས་སུ་ད་ལྟའི་ཝི་ཇི་ནའི་ནང་ལོགས་ལ་ས་ཆ་གསར་པ་ཅིག་ལ་ཡང་སྤོས་དུས་ཙ་ནས་ས་ཆ་དེ་ཤིང་ནགས་དཀྱིལ་ཅིག་རེད། ཨ་ཤིང་ནགས་དཀྱིལ་དེ་ལ་ཡང་མར་འཆམ་འཆམ་དེ་འདྲ་འགྲོ་དུས་ཙ་ནས་ཡང་སེ་ཡང་སེ་སྦྲུལ་དེ་འདྲ་མཐོང་ཡོང་གི་འདུག་བ།

འགྲམ་ལ་ཕྱིན་པར་དེ་རྒྱབ་པའི་སྙིང་རྗེ་མོ་འདུག་ཟེར་ན་ཁོང་ཚོས་བསྟོད་བསྔགས་བཏང་ཡས་དང་ཁོང་ཚོར་ཞེད་སྣང་རྩ་ནས་ཁྱོན་ནས་མེད་ཡ་ཅིག་ཨ་དེ་འདྲ་ཅིག་ཡ་མཚན་ཞེ་དྲག་བྱུང་སོང་བ་དེ་ག་འདྲ་ཡིན་ན་བསམ་པའི་འདྲ་བོ་ཅིག་ཨ་དེ་ནས་འདིའི་ཐད་ལ་སོ་སོས་ད་ཅིག་ཉམས་ཞིབ་འདྲ་བྱས་ཏོག་ཙམ་བྱེད་དུས་ཙམ་པ་ད་སྦྲུལ་གྱི་ཐད་ཡ་ཅིག་ལྟ་ཕྱོགས་དེ་ཞེ་པོ་འགྱུར་བ་ཕྱིན་སོང་ད་དེ་སྔ་ཡིན་ན་ཨོ་ད་སྦྲུལ་ཟེར་དུས་ཙམ་པ་དཔེ་སྡུག་ཅག་ཡིན་པ་དང་ང་ཚོ་ལ་གནོད་སྐྱེལ་མཁན་ཡིན་པ་དང་ཅིག་སོ་བརྒྱབ་ན་དེ་མིའི་སྲོག་འགྲོ་རྒྱུ་ཡོད་པས་དེ་འདྲའི་སྣང་བ་ཤུགས་ཆེན་པོ་ཤར་གྱི་ཡོད་རེད་ད་ཕྱིས་སུ་སོ་སོས་ཉམས་ཞིབ་འདྲ་ཏོག་ཙམ་བྱས་ཅིག་དོ་སྣང་བྱས་བྱས་དུས་ཙ་ནས་བསམ་བློ་གསར་པ་དང་ཨ་ནི་སྦྲུལ་ལ་ད་གུས་བརྩི་དང་ཅིག་ཀྱ་སྙིང་རྗེ་གྱི་ཅིག་ཀྱ་དེ་འདྲའི་ཚོར་བ་ཤུགས་ཆེན་པོ་ཞིག་སྐྱེས་སོང།
ལགས་འོང་ཨ་བཀྲ་ཤིས་ལགས་ད་ད་ལྟ་ང་རང་ཚོའི་ཉམས་ཞིབ་གནང་པའི་བརྒྱུད་རིམ་ཐོག་ནས། སྦྲུལ་ཟེར་ཡ་སྲོག་ཆགས་དེ་ཅིག་ང་རང་ཚོའི་འཛམ་གླིང་གི་ད་ཅིག་ཁོར་ཡུག་ཐོག་ལ་ཅིག་ས་གནས་སོ་སོའི་ཁོར་ཡུག་ཐོག་ལ་ཡ་གལ་ཆེ་ལོས་ག་འདྲ་ཅིག་ལ་བརྩི་གི་འདུག

དཔེར་ན་ཆ་བཞག་ཙི་ཙི་ལ་སོགས་པ་སྦལ་པ་ལ་སོགས་པ་ཨ་ནི་འབུ་སྲིན་རིགས་འདྲ་མ་འདྲ་ཞིག་ད་མིའི་སྤྱི་ཚོགས་ནང་ལོགས་ལ་ཅིག་ང་རང་ཚོའི་འཕྲོད་བསྟེན་ནང་ལོགས་ལ་ཅིག་ད་ན་ཚ་ཁྱེར་ཡོང་མཁན་མང་པོ་ཅིག་ད་དེ་ཙི་ཙི་དང་དེ་འབུ་སྲིན་དེ་འདྲ་དེ་ཚོ་ཁྱེར་ཡོང་གི་འདུག་བ་དེ་ཚོས་ཅིག་དེ་ན་ཚ་མང་པོ་ཁྱེར་ཡོང་ཡ་དེ་ཚོ་བཅུ་བཀག་འགོག་བྱེད་ཡ་ལ་ཅིག་ཕན་ཐོགས་ཡོང་གི་འདུག་ཨ་ནི་བྱེད་དུས་ཙམ་པ་ད་སྦྲུལ་གྱིས་སེམས་ཅན་དེ་འདྲ་དེ་པེ་ད་ཞིང་ཁ་ད་དེ་འདྲའི་ནང་ལོགས་ལ་ཅིག་མང་པོ་ཟས་བཞག་དུས་ཙམ་ནས་ཨ་ནི་ཞིང་ཁ་ལ་གནོད་མ་སྐྱེལ་བ་བྱས་ན་ཨ་ནི་དེ་དེའི་ཅིག་ཁེ་ཕན་ཡོང་གི་འདུག་དམིགས་བསལ་གྱི་ད་ད་ལྟའི་དུས་ཚོད་ལ་ཅིག་ད་ཞིང་ལས་བྱེད་མཁན་དེ་ཚོས་ད་བེད་ཁོ་ར་དེ། ཙི་ཙི་འདྲ་མི་འདྲ་དང་གཅིག་འབུ་སྲིན་འདྲ་མི་འདྲ་མེད་པ་བཟོ་ཡ་ལ་ད་གཅིག་རྫས་སྦྱོར་འདྲ་མི་འདྲ་བེད་སྤྱོད་བྱེད་དགོས་ར་བ། ད་རྫས་སྦྱོར་དེ་ཚོ་བེད་སྤྱོད་བྱེད་དུས་ཙམ་པ་ཁོར་ཡུག་ལ་ད་ཡིན་ཡིབ་བྱེད། ཨ་ནི་དེ་སྟོན་ཐོག་འདི། ཟ་མཁན་གྱི་ད་འགྲོ་བ་མི་དེ་ཚོ་ལ་གཅིག་གནོད་སྐྱེལ་གྱི་ཡོད་ཅེས་དེ་འདྲ་བཤད་ཀྱི་ཡོད་ར་བ། ཨ་ནི་གང་ཅིའི་ཐད་ལ་ཡིན་ནའི་ད་གལ་ཆེན་པོ་ཆགས་འགྲོ་གི་འདུག་ཨ་ནི་ལྷག་པར་དུ་ད་སྦྲུལ་ཁོ་རང་ཚོ་ཡང་གཅིག་ཟ་མཁན་མང་པོ་ཞིག་འདུག་བ་ཁོ་རང་ཚོའི་སྒང་ལ་ད་བེད་བྱིའུ་འདྲ་མི་འདྲ་དང་སྦྲུལ་གཞན་པ་འདི་འདྲ་གྱིས་ཁོ་རང་ཚོ་ཟ་གི་འདུག་བ།

ད་ཆུ་ཀླུང་ཚང་མ་ལ་གནོད་ཀྱི་རེད་སྨན་འདྲ་མ་འདྲ་བཟོས་པ་ཡིན་ན་རེད་ད་བྱས་ཙང། སྦྲུལ། ད་ལྟ་ཁྱེད་རང་གི་ད་གིན་གསུངས་པ་ནང་བཞིན་སོ་སོའི་གི་རྒྱབ་མདུན་གི་ཅིག་གི། གར་ཤོག་རྩྭ་བར་བ་དང་མེ་ཏོག་དེ་བ་ལ་ཅིག་གི་གཙང་མ་བཟོས་པའི་སྐབས་ལ་སྦྲུལ་མཐོང་གི་འདུག་གསུངས་སོང་ད་འདུག་ང་རང་ཚོའི་བསམ་བློ་བཏང་བྱས་འདུག་སེ་འདི་སྒང་ལ་ཉམས་ཞིབ་བྱེད་དུས། སོ་སོའི་གི་ཁོར་ཡུག་ནང་ལ་ད་སྦྲུལ་གནོད་པའི་རྐྱེན་ངན་འདི་འདྲའི་མ་ཡིན་པ་འདི་འདྲའི་སླེབས་པ་ཡིན་ན་ཡག་པོ་རེད་ཁོང་ཚོ་འདི་པར་ཡོང་རྒྱུ་ཙི་ཙི་རེད་ཨ་ནི་སྦལ་པ་དང་ད་འདི་འདྲས་འབུ་ཙག་གི་ཙིག་གི་མང་པོ་དམིགས་བསལ་གི་མེ་ཏོག་ཁ་ཤས་ཤི་འགྲོ་དང་ཤིང་སྡོང་ཤི་འགྲོ་བར་མེ་ཏོག་ཤི་འགྲོ་བར་རྩྭ་ཤི་འདི་འདྲས་མེད་པ་བཟོ་མཁན་འབུའི་རིགས་དེ་སྦྲུལ་གྱིས་ཟ་གི་ཡོད་པ་འདྲ་བྱས་ཙང་འདི་འདྲས་སོང་ཙང

སྦྲུལ་གྱི་ཉིན་མོ་འདི་སྲུང་བརྩི་གནང་གི་འདུག་བ་འདི་གང་ཡིན་ཟེར་ན་དོ་སྣང་དང་གོ་རྟོགས་སྤེལ་ཡའི་དོན་དག་རེད་ད་སྦྲུལ་འདི་སྡུག་ཆག་མ་རེད་སེམས་ཅན་ཁོ་རང་ཁོ་རང་ལ་གནད་འགག་ཆེན་པོ་ཅིག་ཡོད་རེད་ཁོ་རང་ཁོ་རང་ལ་ལས་འགན་ཡོད་རེད་ཚང་མ་ང་རང་ཚོས་བསད་གཏུབ་བྱེད་ཡས་མ་རེད་འོ་འདི་འདྲ་ཟེར་གོ་རྟོགས་སྤེལ་གྱི་འདུག་བྱས་ད་དེ་ནང་བཞིན་ང་རང་ཚོས་སྦྲུལ་ལ་ཉམས་ཞིབ་དང་འབྲེལ་བའི་ཐོག་ནས་ཟེར་བའི་སྐབས་ལ་ཡ། སྦྲུལ་ལ་དབྱེ་བ་ཡོད་རེད་བ་ད་ང་རང་ཚོས་ཀྱི་སྦྲུལ་འགའ་ཤས་ཀྱི་སོ་བརྒྱབ་ན་གནོད་པ་ཤུགས་ཆེ་ཡོད་རེད་སྦྲུལ་འགའ་ཤས་སོ་ཀྱི་འདི་ག་འདྲ་སེ་དབྱེ་བ་ཕྱེ་བ་རེད།

རེད་བ། ཨ་ནི་དུག་མེད་པ་དེ་ཚོ་ཨ་ནི་དེ་མགོ་དེ་ཅིག་གཟུགས་པོ་ཅིག་དང་འདྲ་པོ་འདྲ་པོ་རེད་ཅིག་ཆགས་ཀྱི་འདུག། གཉིས་པ་དེ་ད་དེ་མིག་གི་ནང་ལོགས་ཀྱི་མིག་རིལ་དེ་གི་རི་མོ་དེ་ཆགས་ཀྱི་འདུག་བ། ད་དེ་དུག་ཡོད་པ་དེ་ཚོ་ལ་ཅིག་མར་ནར་ནར་བྱས། དུག་མེད་པ་དེ་ཚོ་ཡང་ཅིག་སྒོར་སྒོར་ཆགས་འགྲོ་གི་འདུག་བ། དེ་ཅིག་རེད་ཤག་ཨ་ནི་གསུམ་པ་དེ་ད་ད་མཇུག་གུ་རྔ་མའི་ནང་ལོགས་ལ་ཅིག་ཡང་ཁྲ་ཞིག་འདུག་བ། ཁྲ་དེ་ཅིག་ཁབ་དུག་ཡོད་པ་དེ་ཚོ་ཚང་མ་ཨ་ནི་དུག་ཡོད་པ་བྱེད། ཨ་ནི་དེའི་ཁབ་དེ་མེད་པ་བྱས་གཅིག་གཅིག་གི་ནང་ལོགས་ལ་ཕན་ཚུན་ཕར་ཚུར་འཛུལ་བསྡད་པ་དེ་ལ་ཡང་ཨ་ནི་ཀ་ས་དུག་ཡོད་པ་དེ་རེད་འདུག། ད་སྤྱིར་བཏང་དུག་ཡོད་པ་དང་མེད་པ་དེའི་ནང་ལོགས་ནས་གཅིག་སྦྲུལ་ཧ་ལམ་ད་དེ་རིགས་འདྲ་མི་འདྲ་འཛམ་བུ་གླིང་འདི་ག་ལ་སུམ་སྟོང་ལྷག་ཙམ་འདུག་སྟེ་དེའི་ནང་ལོགས་ནས་བརྒྱ་ཆ་བཅུ་ཙམ་ཞིག་ན་བརྒྱ་ཆ་དགུ་བཅུ་ལྷག་ཨ་ནི་པ་དུག་མེད་པ་དེ་རེད་འདུག། ད་ང་ཚོས་སྦྲུལ་ཟེར་དུས་ཙམ་པ་ཞེ་པོ་ཅིག་གི་དངངས་སྐྲག་དང་ཞེད་སྣང་བྱེད་ཀྱི་ཡོད་རེད་དེ། ཨ་ནི་པ་དུག་མེད་པ་དེ་ཞེ་དྲག་གི་པ་མང་ཙམ་འདུག་བ་ཤུགས་ཆེ་བ་དེ་དུག་མེད་པ་དེ་རེད་ཤག། ཁོ་ཚོའི་གིས། གཅིག་ད་ཡོད་ནས་མེད་ནས་ཀྱི་གཅིག་གི་དུག་གི་ད་དེ་དགོས་པ་རྒྱུ་མཚན་དེ་གཙོ་བོ་ཁོ་རང་ཚོ་ཁ་ལག་འཚལ་བའི་སྐབས་ལ་བེད་སྤྱོད་བཏང་བཏང་གི་འདུག་བ་དཔེ་ན་ཙི་ཙི་ཙི་ཙི་ཞིག་ཟིན་དགོས་ཀྱི་འདུག་ན་ཁབ་འདུག་ཙི་ཙི་དེ་དཔེ་གུ་ཡངས་པའི་སྐབས་ལ་ཕྱིན་རྒྱབ་ལོགས་ནས་སྒབ། སོ་ཞིག་རྒྱབ་དུག་ཅིག་བླུག་བཞག་ཨ་ཙི་ཙི་དེ་འགུལ་སྐྱོད་རྒྱག་མེད་པ་ཆགས་ན་གཞི་ནས་ལོངས་སུ་སྤྱོད་བཞག་གི་འདུག་བ། དེ་ཟོས་དུས་ཙ་ནས་ཁོ་རང་གིས་དཔེར་ད་གཞན་ལ་དཔེར་ཁོ་རང་སྲུང་སྐྱོབ་ཀྱི་ཐོག་ནས་དཔེར་གཞན་ལ་ལམ་སང་ཁོ་རང་དུག་གཏང་ཡ་ད་དེ་འདྲའི་གི་དེ་མ་རེད་བཞག།
ལའོ། ད་སྤྱིར་བཏང་ནི་ད་གིན་ཉམས་ཞིབ་ད་དེ་ཚོའི་ནང་ལ་བྲིས་པ་ན་ཞིག་རེད། སྦྲུལ་གྱིས་མི་མི་ཡིན་ནའང་འདྲ་སྲོག་ཆགས་གཞན་པ་ལ་དམིགས་བསལ་གྱི་ཕར་ཕྱིན་བྱས་སོ་རྒྱབ་པ་ད་དེ་འདྲའི་ཞེ་དྲག་དཀོན་པོ་རེད་ཟེར་གྱི་འདུག་ཨ། ལགས་རེད་བཞག་ལགས་རེད་བཞག། ད་ཁོ་རང་ཚོ་ཁོ་རང་ཚོ་སོ་སོའི་ལྟོ་གོས་འཚལ་ཡ་དང་དེ་བ་གཡས་གཡོན་ག་པར་འགྲོ་གི་ཡོད་ནའང་འགྲོ་གི་ཡོད་རེད། ལ་དེ་ན་རེ། ང་རང་ཚོ་ད་ལྟ་གཡས་གཡོན་ལ་ཕེབས་དུས་ཙ་ནས་ད་གིན་གསུངས་པ་ནང་བཞིན་ཕྱི་རྒྱལ་དེ་ཚོས་ཀྱིས་པར་རྒྱབ་དགའ་བོ་བྱེད་ལ་ལ་དུས་ལ། གནོད་སྐྱེལ་གྱི་མེད་པའི་རྟགས་རེད་ཨ། ད་ལ་ཕར་རེ་ང་བཞག། རང་ང་རང་ཚོ་གིས་ཕར་གནོད་མ་སྐྱེལ་ན་ཚུར་ད་སེམས་ཅན། སུ་ཡིན་ནའང་ད་སྐྱེལ་གྱི་ཡོད་མ་རེད་སྲོག་ཆགས་འདི་ཚོ། ལའོ་ཨོ་ད་དེ་ང་རང་ཚོ་ཚང་མས་ཡང་ཅིག་ཤེས་དགོས་ཡ་ཅིག་རེད་ཤག་གང་ཡིན་ཟེར་ན། སྦྲུལ། མཐོང་བ་དང་ལམ་སང་དེ་ཕར་རྡོ་གཞུ་ཡ་དང་དེ་འདྲས་ལ་ཡང་བསམ་བློ་ཅིག་བཏང་དགོས་ཡ་རེད་ཤག་འདི་ཡ་ང་རང་ཚོ་མ་སོ་ཁོར་ཡུག་གཙང་མ་བཟོ་མཁན་ཅིག་རེད་འདུག་བ། ལགས་རེད་ཤག། བྱས་ཙང་ད་གལ་སྲིད། དུག་ཡོད་ཡོད་པའི་སྦྲུལ་གཅིག་གིས་སོ་བརྒྱབ་པ་ཡིན་ན་མི་གཅིག་ལ། ད། ཨ་ནི་ག་རེ་བྱེད་པ་རེད་ད་དང་དང་ཤོས་ཁོ་རང། ལའོ། ད་སྤྱིར་བཏང་སྦྲུལ་རིགས་གཅིག་སོ་སོ་ལ་སོ་རྒྱག་པ་རེད་བཞག་ན་དང་ཤོས་ད་སྤྱིར་བཏང་ང་རང་ཚོའི་སྤྱི་ཚོགས་ནང་ལོ་བཤད་སྲོལ་ཡོད་རེད་བ་དང་པོ་ཁོ་རང་ཨ་འདི་སོ་རྒྱག་པའི་གི་རྨ་འདི་ལ་སོ་སོའི་ལམ་སང་ཁོ་རང་མཆུ་ཏོས་ཡར་འཐེན་དགོས་རེད་ཟེར་དང་ཨ་ད་རུང་གཞན་པ་འདི་སོ་རྒྱག་སའི་ཟུར་དེར་ལམ་སང་ཁོ་རང་འགྱིག་ཐག་ཅིག་བསྡམ་དགོས་རེད་ཨ་ཁྲག་ཁྱབ་གི་མ་རེད་ཟེར་དེ་ཚོ་དེ་ཚོ་ཚང་མ་སྤྱིར་བཏང་འདི་རེད་བཞག་དཀྲོག་གཏམ་རེད་རེད་བཞག་ད་སྤྱིར་བཏང་ཨ་མི་རི་ཀ་ལྟ་བུ་ཡིན་ན་ཅིག་ད་དེའི་ཆེས་མཐོའི་གི་སྨན་ཁང་གི་བྱེད་ལས་པ་དེ་ཚོས་གསུང་ཡས་ལ་ཨ་དེ་འདྲའི་རིགས་རྩ་ནས་མ་གནང་ཅེས་དེ་གསུང་གི་འདུག་ཨ་ཁོ་ཚོས་ཟེར་ཡས་ལ་ཨ་ལྷོད་ལྷོད་བྱེད།

ལོག་ལོག། སྦྲུལ་པར་བླངས། སྦྲུལ་གྱི་ག་འདྲ་ཡིན་མིན་རིགས་དེ་གཅིག་ཨ་ནི་ཁོ་རང་ཚོ་དེ་སྨན་པ་དེ་ཚོ་གཅིག་ཤེས་འདོད་བྱེད་དོ་ཞེས་པ་ཨ་མདོག་ཁྱད་པར་འགྲོ་གི་འདུག་བ། ཨ་དེ་ནས་ག་ས་དེ་ཨ་མི་རི་ཀ་ལྟ་བུ་ཡིན་ན་ད་དེ་ཛ་དྲག་གི་ག་ས་དེ་ཁ་པར་གཏང་ཡ་རེད་བ་ནཱིན་ཝཱན་ཝཱན་དེ་འདྲ་བཏང་དུས་ཙམ་པ་ཨ་ནི་སྐབས་ཐོག་ཁོ་རང་ཨ་ནི་ཚུར་སྨན་པ་དེ་ཚོ་ཚུར་ལེན་ག་ཡོང་ཨ་ཕ་གིའི་པར་དེ་བསྟན་བྱེད་དུས་ཙམ་པ་ཨ་ནི་སྨན་བཅོས་བྱེད་ཀྱི་ཞེ་དྲག་གི་མགྱོགས་པོ་དང་ཨ་ནི། དཔེ་རང་ཞིག་སྨན་བཅོས་ཡག་པོ་ཡོང་གི་འདུག། ད་བ་ལས་སླ་འགྲོ་གི་རེད་བ་ལས་ཀ་ཚང་མ་དཔེར་ན།

ཁ་པར་གཏང་ཡ་དང་སྨན་པའི་རྩར་འགྲོ་ཡ་དེ་དཀོན་པོ་རེད་བྱས་ཙང་ད་སོ་སོ་ལ་འདི་འདྲས་ཀྱི་སྦྲུལ་གྱི་ཉེན་ཁ་མ་ཡོང་ཡག་གི་ཐབས་ཤེས་ག་རེ་ཡོད་རེད། ལའོ་ད་གལ་ཆེ་ཤོས་དེ་སོ་སོའི་ཁོར་ཡུག་དེ་གཙང་མ་ཉར་ཡ་གལ་ཆེན་པོ་རེད་འདུག་བ་སོ་སོའི་ཁོར་ཡུག་ལ་སྦྲུལ་ག་དུས་འཁོར་གི་རེད་ལབ་ན་ཁོ་རང་སྡོད་ས་ཡག་པོ་ཅིག་དང་ཨ་ནི་ཁ་ལག་འབེལ་འབེལ་ལྷུག་ལྷུག་ཡོད་ན་ཨ་ནི་འཁོར་གི་རེད་བ

ཨ་ལེ་སེ་ཨ་ལྡེ་ཤོན་ཅི་ལགས་ད་ཨ་ནི་ད་ད་གིན་ང་རང་ཚོའི་ང་རང་གཉིས་བཀའ་མོལ་ད་འགོ་ཚུགས་དུས་ནས་གསུངས་སོང། ས་ཆ་གསར་པ་ཅིག་ལ་སྤོས་དུས་ཁྱེད་ཡིན་ན་ད་འདི་ས་ཆ་འདི་ལ་སྦྲུལ་དང་ནམ་རྒྱུན་གཅིག་ང་རང་ཚོའི་མ་མཐོང་བའི་ས་ཆ་ག་རེ་ཞུ་སེམས་སྲོག་ཆགས་དེ་འདྲས་མཐོང་དུས་ད་འདི་ཐོག་ལ་ག་འདྲས་ཡིན་འགྲོ་ས་ཆ་འདི་གཙང་མ་ཨ་ཡོད་ག་འདྲས་ཡིན་ན་ཉམས་ཞིབ་བྱེད་ཡིན་གསུངས་སོང། ད་ཉམས་ཞིབ་གནང་བའི་བརྒྱུད་རིམ་ཐོག་ནས་ད་དེ་ཤག་འགྲོ་ཅིག་ན་ད་ཨ་རིའི་ནང་ལ་ཞུ་ངས་བོད་པ་མང་རུ་མང་རུ་འགྲོ་གི་ཡོད་རེད་ཨ་ནི་དེ་ནང་བཞིན་ཡང་ང་རང་ཚོ་བཞུགས་ས Virginia ཟེར་དེ་ནང་ལ་གཅིག་བོད་པ་མང་པོ་ཆགས་གི་འདུག་བ་དེ་འདྲ་སོང་ཙང་ད་ང་རང་ཚོ་བཞུགས་ས Virginia ཟེར་དམིགས་བསལ་གྱི་ང་རང་ཚོ་བཞུགས་ས་འདུག་ལ་ད་སྦྲུལ་གི་རིགས་མང་ལོས་འདུག་ལ་ག་ཚོད་ཟེར་ཟེར་བྱོས། ད་རེད་དེ་ག་རང་ཉམས་ཞིབ་རེ་ཏོག་ཙམ་བྱེད་དུས་ཙ་ནས་སྦྲུལ་སྤྱིར་བཏང་དཔེ་མང་པོ་འདུག་རེད་པ་ལགས་དེའི་ནང་ལོགས་ནས་དུག་ཡོད་མཁན་གཅིག་མ་ཞིག་མི་འདུག་ད་ད Copperhead ཟེར། སྦྲུལ་དུག། དེ་ཡིས་དུག་ཡོད་པ་དེ་རེད་ཤག། ད་ཡིན་ནའི། སྦྲུལ་དེས་ཡང་དེ་སོ་བརྒྱབ་ནས་མི་ཤི་བ་རེད་ཟེར་གི་ཧ་ལམ་དཔེ་དཀོན་པོ་རེད་ཤག། གང་ཡིན་ཟེར་ན་དེ་དུག་དེ་སླ་པོ་རེད་འདུག་པ་བྱེད་དང། དུག་དེ་གར་པོ་མིན་པ་བྱེད་ད་སྦྲུལ་གྱི་ནང་ལོགས་ལ་གཅིག་གི། དུག་ད་དེ་གར་ལོས་ཁྱད་པར་ཞེ་དྲག་འདུག་ཁ་ཤས་གར་པོ་བྱེད། དཔེར་ན Cotton Mouth ཟེར་དང། Rattle Snake ཟེར་དེ་ཚོ་དཔེ་གར་པོ་རེད་ཤག་དུག། ཨ་ད་ལྟ་ང་ཚོའི Virginia ལ་དེ་ཉེ་འཁོར་ལ་ཡོད་པའི་ད་ལྟ་དེ་སྦྲུལ་དེ་ཚོ། ཞེ་དྲག་གི་དེ་སླ་པོ་རེད་ཤག།

རེད་ཤག Cobra འདི་ཚོ་ཡང་དུག་ཡོད་པའི་གི་གྲས་རེད་འདུག། ད་ལའང་གལ་ཆེ་ཤོས་དེ་སྦྲུལ་ལ་དུག་ཡོད་པ་དང་མེད་པ་དེ་རྩད་གཅོད་བཏང་བ་ལས་གལ་ཆེ་ཤོས་དེ་གཅིག་སྦྲུལ་མཐོང་པ་གཞུག་གུ་ལ་ཡང་སོ་སོ་ཏོག་ཙམ་རྒྱང་རིང་སར་བཞུགས་ཡ་གལ་ཆེན་པོ་རེད་འདུག། ཨོ་ལམ་སང་ཕར་རྒྱང་རིང་སར་བཞུགས་ཨ་ནི་ཁོ་རང་ག་པར་འགྲོ་གི་ནས་དོ། ཕར་ཕྱོགས་པ་ལ་ཅིག་གུས་བརྩི་དང་ལྡན་པའི་ཐོག་ནས་དོ་བཞག་ན་རེད་པ་ཨ་ནི་དེ་ཕན་ཚུན་གཉིས་ཀ་གནོད་སྐྱོན་གནོད་ཡོང་མི་འདུག། ཁོ་རང་གཉིས་ག་དུས་ནས་གཅིག་དབྱིན་ཇི་སྐད་ཐ་མ་སོང་དེ་ཟེར་གི་འདུག། shy animal། ཟེར་ནས་ད་ཁོ་རང་གི་མདུན་ནས་ཁོ་རང་ཁོ་རང་ལོགས་ཁར་བསྡད་དགོས་ངོ་ཞེས་དང། ད་ང་ཚོ་གཉིས་འདུག་འུ་ཐུག་ནས་ཅིག་མི་དང་མི་གདོང་ཐུག་བྱུང་ན་ད་ཁོ་རང་ཚོ་སྲུང་སྐྱོབ་ཀྱི་ཆེད་དུ་ཨ་ནི་ད་སོ་རྒྱབ། ཨ་སོ་རྒྱག་ན་ཡང་དུག་ཡོད་པ་ཁ་ཤས་ཀྱིས་དུག་སུ་བཏང་གི་མི་འདུག་ཨ།
ལགས་འདི་ལ་ཡང་འདི་ཟེར་གི་འདུག་ཨ་ད་དེ་བ་ལ་ཡིན་ན་ང་རང་ཚོ་ཅིག་སེམས་ཅན་སྡིག་པ་རྭ་ཙ་ཟེར་ཡ་འདྲ་བོ་ད་ཡང་སྦྲུལ་དུག་ཡོད་ཀྱོག་དང་སེམས་ཅན་འདྲ་མ་འདྲ་ཡོད་ར་དེ་ཚོའི་གི་དུག་འདི་མེད་པ་བཟོ་ཡ་ལ་སྦྲུལ་དུག་ཡོད་ཀྱོག་འདི་གི་ཇུས་བྱས་ནས་ཁོ་ཚོའི་གི

ད་གཏོགས་སུ་སྦྲུལ་གྱིས་བསླང་བ་འདི་ཡང་ཇི་ལྟར་མ་ཚོགས་ཅིག་སྐྱ་བ་རུ་བྱེད་རེད་པ་ཞེ་དྲག་གིས་ཧ་ལམ་བརྒྱ་ཆ་བརྒྱ་ནས་དགུ་བཅུ་གོ་དགུ་བས་ཁེ་ཕན་བྱེད་དང་ཨ་ཅིག་ཁེ་ཕན་མེད་ཀྱོག་འདུག་ཅེས་དང་དེ་རིང་བཀྲ་ཤིས་མཐོང།
ལགས་སོ་བཀྲ་ཤིས་ལགས་ད་དེ་རིང་ང་གཉིས་གཅིག་ག་རེ་ཞུ་དགོས་རེད། འཛམ་བུ་གླིང་གི་མི་མང་པོ་གཅིག་གིས་སྦྲུལ་ལ་ལྟ་སྟངས་ཐོག་ལ་ཞབས་འདེགས་འདྲ་བོ་དེ་ག་རེ་ཞུ་དགོས་རེད་ཁོར་ཡུག་ཐོག་ལ་འདིའི་གི་བྱས་རྗེས་ཡང་གཅིག་ཕན་ཐོགས་ག་ལ་གང་འཚམ་ཅིག་ད་ལྟ་སྟངས་ལ་ཏོག་ཙམ་འགྱུར་བ་ཅིག་ཕྱིན་པའི་རེ་བ་ཞུ་གི་ཡོད། བཀྲ་ཤིས་ལགས་དེ་རིང་ང་ཚོའི་འཇིག་རྟེན་ཁམས་དང་ང་ཚོའི་མ་འོངས་པ་ཞེས་པའི་ལེ་ཚན་འདིའི་ནང་ལ་ཕེབས་བྱས་ཨ་ནི་བཀའ་མོལ་གནང་བར་བཀའ་དྲིན་ཆེ་ཞུ་གི་ཡིན།
ལགས་སོ་ཐུགས་རྗེ་ཆེ་གནང་སེམས་ཆུང་ལགས་ཨ་ནི་གོ་སྐབས་གནང་བ་ད་དེ་གི་གོང་དུ་ཞུས་པ་བཞིན་གསུང་གི་ང་རང་དེའི་ཐད་ཆེད་ལས་པ་དེ་འདྲ་དེ་ག་མ་རེད་དེ་ཡིན་ནའི་ད་དོ་སྣང་དང། ཏོག་ཙམ་ཉམས་ཞིབ་རེ་བྱས་བྱས་ཨ་ནི་དེ་འདྲའི་གི